ཨིས་ར་ཨེལ་གྱིས་ཁ་སང་གཟའ་ཟླ་བའི་ཉིན་གྷ་ཛ་ས་རྒྱུད་ཀྱི་ལྷོ་ཕྱོགས་ཀྱི་གྲོང་ཁྱེར་རཱ་ཧྥའི་ཐོག་ལ་གནམ་ཐོག་ནས་གཏོར་རྒོལ་བཏང་བའི་སྐབས་ལ་ཧ་མཱ་སི་དྲག་སྤྱོད་པ་ཚོས་བཙན་ཉར་བྱས་པའི་ཨིས་ར་ཨེལ་གྱི་མི་སེར་གཉིས་གློད་གྲོལ་བཏང་ཐུབ་ཡོད་འདུག་ཡིན་ན་ཡང་གཏོར་རྒོལ་དེ་ཚོའི་ནང་ལ་ཞི་བའི་མི་མང་དྲུག་ཅུ་རེ་བདུན་ལ་སྲོག་སྐྱོན་བྱུང་ཡོད་འདུག། གཏོར་རྒོལ་དེ་ཚོའི་ནང་ལ་རང་ལོ་དྲུག་ཅུ་ཡིན་པ་སི་མོན་མར་མེན་དང། རང་ལོ་བདུན་ཅུ་ཡིན་པའི་ལུའི་སི་ཧ་རེ་གཉིས་དྲག་སྤྱོད་པའི་བཙན་ཉར་གྱི་འོག་ནས་གློད་གྲོལ་བཏང་ཐུབ་ཡོད་པ་དང་ཁོང་ཚོ་གཉིས་སྔ་ལོའི་སྤྱི་ཟླ་བཅུ་བའི་ཚེས་བདུན་གྱི་ཉིན་ཧ་མཱ་སི་དྲག་སྤྱོད་པ་ཚོས་ཨི་ཟི་རལ་གྱི་ཐོག་ལ་ཉེན་ཚབས་ཆེ་བའི་གཏོར་རྒོལ་གཏོང་བའི་སྐབས་ལ་གཏའ་མར་བཙན་ཁྲིད་བྱས་ཡོད་པ་དང། ཨི་སི་ར་ཨེལ་གྱི་དམག་མིས་བཤད་ཡག་བྱས་པ་ཡིན་ན་ཧ་མཱ་སི་དྲག་སྤྱོད་པ་ཚོས་ཁོང་ཚོ་གཉིས་ཐོག་བརྩེགས་མང་པའི་རཱ་ཧྥའི་ཁང་པ་ཞིག་གི་ཐོག་བརྩེགས་གཉིས་པར་བཙན་ཉར་བྱས་ཡོད་པ་དང། མི་དེ་གཉིས་གློད་བཀྲོལ་བཏང་རྒྱུར་ཨི་སི་ར་ཨེལ་གྱི་དམག་མིས་དུས་ཡུན་རིང་པོ་ཞིག་གི་རིང་ལ་དུས་ཚོད་རན་པོ་ཞིག་ལ་ངང་སྒུག་བྱས་ཡོད་འདུག། ཨིས་ར་ཨེལ་གྱི་དམག་མིས་གྷ་ཟའི་ནང་ལ་བཙན་ཉར་བྱས་པའི་གཏའ་མའི་མི་དེ་གཉིས་གློད་གྲོལ་བཏང་ཐུབ་པ་དེར་སྲིད་བློན་ནེ་ཐན་ཡ་ཧུ་ཡིས་དགའ་བསུ་ཞུས་གནང་བ་དང་ཆབས་ཅིག་ང་ཚོས་གྷ་ཟའི་ནང་ལ་བཙན་ཉར་བྱས་པའི་མི་རྣམས་གློད་གྲོལ་གཏང་རྒྱུའི་གོ་སྐབས་དེ་ཚོ་ཆུད་ཟོས་སུ་གཏོང་གི་མ་རེད་ཅེས་གསུངས་འདུག། གྷ་ཟའི་འཕྲོད་བསྟེན་ལྷན་ཁང་གིས་བཤད་ཡག་བྱས་པ་ཡིན་ན་ཨིས་ར་ཨེལ་གྱི་དམག་མིས་ཁ་སང་ཐོ་རེངས་ཙམ་ལ་མི་དམངས་རྣམས་ཉལ་བསྡད་པའི་སྐབས་ལ་གནམ་ཐོག་ནས་གནམ་གྲུ་དང་ས་ཐོག་ནས་མཚོན་ལྡན་ལྕགས་ཁྲབ་དམག་འཁོར་གྱིས་གཏོར་རྒོལ་བཏང་བ་དེ་ཚོའི་ནང་ལ་མི་དྲུག་ཅུ་རེ་བདུན་ལ་སྲོག་སྐྱོན་དང་ཁ་ཆེ་ཕྱག་འཚལ་ཁང་གཉིས་དང་མི་མང་གི་སྡོད་ཁང་མང་པོ་རྡིབ་སྐྱོན་བྱུང་ཡོད་པ་དང་གཏོར་རྒོལ་བཏང་སའི་ས་གནས་དེ་དག་ཏུ་སྲོག་སྐྱོབ་ཀྱི་ཛ་དྲག་གི་ལས་འགུལ་བྱེད་མུས་ཡིན་པས་སྲོག་སྐྱོན་བྱུང་བའི་མིའི་གྲངས་འབོར་དེ་ད་དུང་མཐོ་རུ་འགྲོ་སྲིད་པ་ཞིག་ཡིན་འདུག། མི་མང་པོ་ཞིག་གིས་ཨིས་ར་ཨེལ་གྱིས་གྲོང་ཁྱེར་ར་ཧྥའི་ཐོག་ལ་གཏོར་རྒོལ་བཏང་འཆར་ཡོད་པ་དེ་འགོ་འཛུགས་བྱས་ཡོད་པར་བསམ་ཡོད་པ་དང་གཏོར་རྒོལ་དེ་ཚོ་ནི་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་དན་མཆོག་གིས་གཟའ་ཉི་མའི་ཉིན། ཨིས་ར་ཨེལ་གྱི་སྲིད་བློན་ནེ་ཐན་ཡ་ཧུ་མཆོག་དང་ལྷན་དུ་སྐར་མ་བཞི་བཅུ་ཞེ་ལྔའི་རིང་ཞལ་པར་གྱི་ཐོག་ནས་བཀའ་མོལ་གནང་བའི་སྐབས་ལ་ཨི་ཟི་རལ་གྱིས་གྷ་ཛ་ས་རྒྱུད་ཀྱི་ཐོག་ལ་གཏོར་རྒོལ་བཏང་བ་ཡིན་ན་དེས་ཞི་བའི་མི་མང་པོར་སྲོག་སྐྱོན་ཡོང་སྲིད་པ་དེར་སྲིད་འཛིན་ཇོ་བྷའི་དན་མཆོག་ལ་ཐུགས་འཚབ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང། ཨི་ཟི་རལ་གྱིས་གྷ་ཛའི་གྲོང་ཁྱེར་རཱ་ཧྥའི་ཞི་བའི་མི་མང་རྣམས་ཀྱི་སྲུང་སྐྱོབ་ཀྱི་ཆེད་དུ་ཁོང་ཚོ་ས་ཆ་བཙན་སར་འགྲོ་ས་ཞིག་བཟོས་མ་ཚར་བར་དུ་གཏོར་རྒོལ་བཏང་རྒྱུ་མེད་པའི་སློབ་སྟོན་གནང་ཡོད་མིན་ལ་མ་ལྟོས་པར་གཏོར་རྒོལ་དེ་ཚོ་བཏང་པ་ཞིག་ཡིན་འདུག། གྷ་ཛ་ས་རྒྱུད་ཀྱི་གྲོང་ཁྱེར་ར་ཧྥའི་ནང་ལ་གྷ་ཛ་དབུས་ཕྱོགས་དང་བྱང་ཕྱོགས་ནས་བྲོས་བྱོལ་དུ་འབྱོར་བའི་པེ་ལེ་སི་ཊན་གྱི་མི་མང་སྐྱབས་བཅོལ་བ་ས་ཡ་གཅིག་དང་འབུམ་བཞི་ཙམ་ཡོད་པ་དང། སྲིད་འཛིན་ཇོ་བྷའི་དན་མཆོག་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རོགས་སྐྱོབ་ཁག་གིས། ཨིས་ར་ཨེལ་གྱིས་མི་འབོར་ཤིན་ཏུ་ཆེ་བའི་གྷ་ཛའི་གྲོང་ཁྱེར་ར་ཧྥའི་ཐོག་ལ་གཏོར་རྒོལ་བཏང་བ་ཡིན་ན། ཞི་བའི་མི་མང་མང་པོར་སྲོག་སྐྱོན་ཡོང་སྲིད་པའི་ཉེན་ཁ་ཡོད་ལུགས་གསུངས་ཡོད་རེད། སྲིད་བློན་ནེ་ཐན་ཡ་ཧུ་ཡི་ལས་ཁུངས་ཀྱིས་ཁེ་སར་གསལ་བསྒྲགས་གནང་གསལ་དུ་སྲིད་བློན་མཆོག་གིས་ཡུལ་དེའི་དམག་མིས་ར་ཧྥའི་མི་མང་རྣམས་ས་ཆ་བཙན་སར་གནས་སྤོ་བྱེད་ཕྱོགས་ཀྱི་ཐོག་ལ་འཆར་གཞི་ཞིག་བཟོ་དགོས་པ་དང། ར་ཧྥའི་ནང་ལ་རྟེན་གཞི་བྱས་པའི་ཧ་མཱ་སི་དྲག་སྤྱོད་པའི་དམག་མིའི་སྡེ་ཚན་བཞི་བོ་རྩ་མེད་ཤུལ་མེད་བཟོ་དགོས་པའི་བཀོད་ཁྱབ་གནང་ཡོད་འདུག། ཧ་མ་སི་དྲག་སྤྱོད་པས་བརྙན་འཕྲིན་ཨག་སཱ་ཡིས་ཁེ་ཉིན་གཟའ་ཉི་མའི་ཉིན་རྒྱང་བསྲིང་བྱས་པའི་གནས་ཚུལ་ཞིག་གི་ནང་ལ་ཨི་ཟ་རེལ་གྱིས་གལ་སྲིད་གྷ་ཟའི་གྲོང་ཁྱེར་ར་ཧྥའི་ཐོག་ལ་གཏོར་རྒོལ་བཏང་བ་ཡིན་ན་གཏའ་མར་བཙན་ཉར་བྱེད་བཞིན་པའི་མི་རྣམས་གློད་གྲོལ་གཏང་རྒྱུའི་ཆེད་དུ་ཕྱོགས་གཉིས་ཀྱིས་མེ་འཕེན་མཚམས་འཇོག་བྱེད་རྒྱུའི་གྲོས་མོལ་རྩ་གཏོར་གཏོང་གཞི་ཞིག་ཆགས་ཀྱི་རེད་ཅེས་བཤད་ཡོད་པ་དང། ཨི་ཇིབ་ཀྱིས་ཀྱང་དེ་དང་འདྲ་བའི་ཉེན་བརྡ་ཞིག་བཏང་ཡོད་འདུག། ཨི་ཇིབ་ཀྱི་ཕྱི་སྲིད་ལས་ཁུངས་ཀྱིས་ཁེ་སར་གསར་འགོད་གསལ་བསྒྲགས་ཤིག་བཏོན་ཡོད་པ་དེའི་ནང་ལ་ཨི་ཟ་རེལ་གྱིས་གྷ་ཟའི་གྲོང་ཁྱེར་ར་ཧྥའི་ཐོག་ལ་གཏོར་རྒོལ་བཏང་སྲིད་པ་དེ་འགོག་རྒྱུར། རྒྱལ་སྤྱིའི་ཡུལ་ཁག་དང་དེ་ག་ནང་བཞིན་ས་གནས་ཀྱི་ཤོག་ཁག་ཚང་མས་གོང་བུ་ཆིག་སྒྲིལ་གྱི་ཐོག་ནས་འབད་བརྩོན་བྱེད་དགོས་འདུག་ཅེས་བཀོད་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།